འགྲོ་བ་མིའི་ཐོབ་ཐང་ཐད་ཀྱི་སྒྲིག་འཛུགས་ཆེ་ཤོས་གཅིག་སྟེ། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཅེས་པས་གཟའ་ཟླ་བའི་ཉིན་བཤད་པ་ལྟར་ན་ཨི་ཟི་རལ་གྱིས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེས་མཐོའི་ཁྲིམས་ཁང་གིས་བཏོན་པའི་གྷ་ཟ་རུ་ཛ་དྲག་ཅན་གྱི་དཀའ་ངལ་འོག་ཏུ་ཡོད་པའི་མི་མང་ལ་མི་ཆོས་དགེ་བའི་རོགས་རམ་བྱེད་དུ་འཇུག་དགོས་པའི་བཀའ་རྒྱ་བསྒྲགས་ཡོད་པར་བརྩི་སྲུང་བྱེད་མ་ཐུབ་པའི་གསལ་བསྒྲགས་སྤེལ་འདུག། དེ་སྔོན་ལྷོ་ཨ་ཧྥེ་རི་ཁའི་རྒྱལ་ཁབ་ནས་ཨི་ཟི་རལ་གྱིས་ཕཱ་ལེ་སི་ཐན་དུ་རིགས་རྒྱུད་རྩ་མེད་དུ་གཏོང་རྒྱུའི་བྱ་སྤྱོད་སྤེལ་གྱི་འདུག་ཅེས་མཉམ་འབྲེལ་རྒྱལ་ཚོགས་ལ་གཏུག་བཤེར་བྱས་པའི་ཐོག་མའི་ལན་འདེབས་གསལ་བཤད་ཀྱི་ནང་དུ། མཉམ་འབྲེལ་རྒྱལ་ཚོགས་ཆེས་མཐོའི་ཁྲིམས་ཁང་གི་ངོས་ནས་ཨི་ཟི་རལ་གྱིས་གང་ཐུབ་ཅི་ཐུབ་ཀྱིས་གྷ་ཟ་རུ་མི་ལ་འཆི་སྐྱོན་བྱུང་དུ་འཇུག་མི་རུང་བ་དང་རིགས་རྒྱུད་རྩ་མེད་དུ་གཏོང་རྒྱུའི་བྱ་སྤྱོད་ཅི་ཡང་སྤེལ་མི་རུང་བའི་བཀའ་རྒྱ་བསྒྲགས་ཡོད་ན་ཡང་སྐབས་དེར་དམག་འཁྲུག་གཏན་ནས་བརྒྱབ་མི་ཆོག་པའི་བཀའ་རྒྱ་དེ་འདྲ་བསྒྲགས་མི་འདུག། ཐེངས་འདིའི་དམག་འཁྲུག་ལ་རྐྱེན་བྱས་ནས་གྷ་ཟ་རུ་མི་ཆོས་རིང་ལུགས་ཀྱི་དཀའ་ངལ་ཆེན་པོ་ཞིག་བསླངས་འདུག་ཅེས་སྐྱོན་བརྗོད་བྱེད་མཁན་གྱི་རྒྱལ་ཁབ་དང་སྒྲིག་འཛུགས་མང་པོ་ཞིག་ཡོད་ན་ཡང་ཨི་ཟི་རལ་གྱི་ངོས་ནས་ཁོ་ཚོས་རིགས་རྒྱུད་རྩ་མེད་དུ་གཏོང་བ་དང་མི་ཆོས་རིང་ལུགས་ལས་འདས་པའི་གནོད་སྐྱོན་ཅན་གྱི་བྱ་སྤྱོད་སྤེལ་བཞིན་པའི་བཤད་སྟངས་འདི་དག་གཏན་ནས་ངོས་ལེན་བྱེད་ཀྱི་མེད་པར། འདི་ནི་རང་སྲུང་གི་དམག་འཐབ་ཞིག་ལ་འགྲེལ་བཤད་བྱེད་ཀྱི་ཡོད་པ་རེད། ཨི་ཟི་རལ་དང་གྷ་ཟའི་བར་དུ་དམག་འཁྲུག་བྱུང་ནས་དུས་ཡུན་ཟླ་བ་ལྔ་འགོར་གྲབས་ཡོད་པའི་སྐབས་འདིར། ཨི་ཟི་རལ་གྱིས་གྷ་ཟ་གི་རཱ་ཧྥ་ས་ཁུལ་དུ་ས་ཐོག་ནས་ཕར་རྒོལ་བྱེད་རྒྱུའི་གྲ་སྒྲིག་བྱེད་བཞིན་པ་དང། རཱ་ཧྥ་ཅེས་པའི་ས་ཁུལ་འདི་ནི་གྷ་ཟ་ལྷོ་ཕྱོགས་ས་ཁུལ་གྱི་ཨི་ཇིབ་དང་མཐའ་མཚམས་ཀྱི་ས་ཁུལ་ཞིག་ཡིན་པ་དང། ས་ཁུལ་འདིར་ཕཱ་ལེ་སི་ཐན་གྱི་མི་ས་ཡ་གཅིག་དང་འབུམ་བཞི་ཉེན་གཡོལ་གྱིས་གནས་སྡོད་བྱས་ཡོད་པ་རེད། དེའི་ཐད་གཟའ་ཟླ་བའི་ཉིན་ཨི་ཟི་རལ་གྱི་སྲིད་འཛིན་ནེ་ཐན་ཡ་ཧུ་གྱི་གཞུང་ལས་ཁང་ནས་བཤད་དོན་ལ། ཨི་ཟི་རལ་གྱི་དམག་སྡེའི་ངོས་ནས་གྷ་ཟ་གི་རཱ་ཧྥ་ས་ཁུལ་དུ་སྤེལ་རྒྱུའི་དམག་དོན་འཆར་གཞི་དང་དམག་ས་གི་མི་མང་དཀྱུས་མ་དག་ཉེན་གཡོལ་བྱ་ཕྱོགས་སོགས་ཀྱི་འཆར་གཞི་དག་འཛིན་སྐྱོང་གཞུང་ལ་སྤྲད་ཟིན་པའི་གནས་ཚུལ་བསྒྲགས་ཡོད་ན་ཡང་དེའི་ཐད་ཀྱི་ཞིབ་ཕྲའི་གནས་ཚུལ་འཁོད་མི་འདུག། ཨི་ཟི་རལ་གྱིས་ཕར་རྒོལ་བྱེད་འཆར་ཡོད་པའི་གྷ་ཟ་གི་ར་ཧྥ་ས་ཁུལ་གྱི་གནས་སྟངས་ཀྱི་ཐད་འཛམ་གླིང་ཡོངས་ཀྱིས་དོ་སྣང་ཆེན་པོ་བྱེད་བཞིན་པ་དང། དེ་རུ་དམག་འཁྲུག་ལ་རྐྱེན་བྱས་ཏེ་ཁྱིམ་སྟོང་དུ་གྱུར་བའི་གྷ་ཟ་གི་མི་མང་པོ་གུར་གྱི་ནང་དུ་ཉེན་གཡོལ་བྱས་ནས་གནས་ཡོད་པ་དང། དེ་རུ་དམག་འཁྲུག་རྒྱག་འཆར་ཡོད་པར་རྐྱེན་བྱས་ཏེ་ཨི་ཟི་རལ་གྱི་མཐུན་གྲོགས་རྒྱལ་ཁབ་དག་གིས་ཀྱང་ཉེན་བརྡ་བཏང་ནས་ཨི་ཟི་རལ་གྱིས་ཧ་མ་སི་ལ་དམག་འཁྲུག་རྒྱག་སྐབས་ངེས་པར་དུ་མི་མང་དཀྱུས་མ་རྣམས་ལ་སྲུང་སྐྱོབ་བྱ་དགོས་པར་བཤད་འདུག། དེ་ཡང་རྒྱལ་སྤྱིའི་ཁྲིམས་ཁང་གིས་ཟླ་སྔོན་མའི་ནང་ཐག་གཅོད་བྱས་ཏེ་ཨི་ཟི་རལ་ལ་གནས་སྐབས་ཀྱི་རིང་ལག་བསྟར་བྱ་རྒྱུའི་བྱ་ཐབས་སྣ་ཁ་དྲུག་གི་ནང་དོན་འཁོད་པའི་བཀའ་རྒྱ་ཞིག་བཏང་བའི་ནང་དུ། གང་མགྱོགས་ཀྱི་ངང་གྷ་ཟ་ས་ཁུལ་དུ་ངེས་པར་དུ་མཁོ་བའི་རྨང་གཞི་གི་ཞབས་ཞུ་གི་ལས་དོན་གྱི་རིགས་དང་མི་ཆོས་དགེ་བའི་རོགས་རམ་བྱ་རྒྱུ། ཕཱ་ལེ་སི་ཐན་གྱི་མི་ལ་ཕཱ་ལེ་སི་ཐན་གྱི་ས་ཐོག་ཏུ་འཕྲད་བཞིན་པའི་འཚོ་བ་གྱི་དཀའ་ངལ་གྱི་རིགས་ཐག་གཅོད་བྱ་རུ་འཇུག་དགོས་པ་སོགས་ཀྱི་ནང་དོན་འཁོད་ཡོད་པ་རེད། གཞན་ཡང་བཀའ་རྒྱ་དེའི་ནང་དོན་ལྟར་ན་ཨི་ཟི་རལ་གྱིས་ཟླ་གཅིག་གི་རིང་ངེས་པར་དུ་གོང་གི་བཀའ་རྒྱ་གི་ནང་དོན་འདི་དག་བརྩི་སྲུང་བྱ་རྒྱུའི་ཐད་ཀྱི་སྙན་ཐོ་ཞིག་སྤྲོད་དགོས་པའི་དགོས་འདུན་བཏོན་ཡོད་ལ། བདུན་ཕྲག་འདིའི་གཟའ་ཟླ་བའི་ཉིན་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཁྲིམས་ཁང་གིས་བཀའ་རྒྱ་དེ་བཏང་ནས་དུས་ཡུན་ལོ་ངོ་ཧྲིལ་བོ་གཅིག་འཁོར་བའི་ཉིན་མོ་ཡིན་མོད། ཡིན་ན་ཡང་ད་སྔ་ཨི་ཟི་རལ་གྱིས་དེ་ལྟ་བུའི་སྙན་ཐོ་ཞིག་མཉམ་འབྲེལ་རྒྱལ་ཚོགས་ལ་སྤྲད་ཡོད་མེད་གསལ་བོར་ཤེས་ཀྱི་མེད་ལ། དེའི་ཐད་དབྱི་ཛི་རལ་གྱི་ཕྱི་སྲིད་ལས་ཁུངས་ལ་སྐད་ཆ་དྲིས་ན་ཡང་ལན་འདེབས་བྱས་མི་འདུག་དེ་ཡང་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཀྱིས་དབྱི་ཛི་རལ་གྱིས་རྒྱལ་སྤྱིའི་ཁྲིམས་ཁང་གི་བཀའ་རྒྱ་དང་ལེན་བྱས་མེད་པའི་རྟགས་མཚན་གཅིག་ནི། དབྱི་ཛི་རལ་གྱིས་ཕཱ་ལེ་སི་ཐན་ལ་མི་ཆོས་རོགས་རམ་བྱེད་དུ་འཇུག་དགོས་པའི་བཀའ་རྒྱ་བསྒྲགས་པའི་རྗེས་ལ་ག་ཟ་རུ་རོགས་སྐྱོར་བྱེད་དུ་འགྲོ་མཁན་གྱི་རླངས་འཁོར་གྱི་གྲངས་ཀ་བརྒྱ་ཆ་སུམ་ཅུས་ཉུང་རུ་ཕྱིན་ཡོད་པའི་ངོས་འཛིན་བྱས་འདུག།